བོད་དོན་འཐབ་རྩོད་པ་རྩོམ་པ་པོ་བསྟན་འཛིན་བརྩོན་འགྲུས་ལགས་ཀྱིས་རྒྱ་གར་གྱི་མཐོ་སློབ་ཁག་ནང་ཉི་མ་བརྒྱའི་བོད་དོན་སྐོར་སྐྱོད་ཀྱི་ལས་འགུལ་ཞིག་སྤེལ་བཞིན་ཡོད་པ་རེད། བོད་རང་བཙན་འཐབ་རྩོད་པ་དང་རྩོམ་པ་པོ་བསྟན་འཛིན་བརྩོན་འགྲུས་ལགས་ཀྱིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཕྱི་ཟླ་བཅུ་གཅིག་པའི་ཟླ་མཇུག་ནས་རྒྱ་གར་གྱི་རྒྱལ་ས་ལྡི་ལི་ནས་འགོ་འཛུགས་ཀྱིས་རྒྱ་གར་གྱི་མངའ་སྡེ་དང་གྲོང་ཁྱེར་ཁག་ནང་རྒྱ་གར་གྱི་མཐོ་སློབ་ཁག་རིམ་པའི་ནང་དུས་ཡུན་ཉིན་གྲངས་བརྒྱ་ཡི་སྐོར་སྐྱོད་ཀྱི་བོད་དོན་གོ་རྟོགས་སྤེལ་བའི་ལས་འགུལ་ཞིག་སྤེལ་བཞིན་ཡོད་པ་རེད། ད་ལྟའི་ཆར་ཁོང་རྒྱ་གར་ལྷོ་ཕྱོགས་ཀྱི་ཀེར་ལཱ་མངའ་སྡེའི་ནང་ལས་འགུལ་སྤེལ་བཞིན་ཡོད་པ་རེད། ཁོང་ལ་ལས་འགུལ་དེ་དང་འབྲེལ་བའི་སྐོར་ལ་བཀའ་འདྲི་ཁག་ཅིག་ཞུས་ཡོད། ལགས་སེ་ཁྱེད་རང་གིས་ད་ལྟ་སྐོར་སྐྱོད་ཀྱི་ལས་རིམ་ནང་ལ་ཉི་མ་བརྒྱ་གི་བོད་དོན་སྐོར་སྐྱོད་ཀྱི་འདི་གི་དམིགས་ཡུལ་གཙོ་བོ་དེ་ག་རེ་རེད་ཨ་ནི་འདིའི་ནང་ལ་ཡང་གཏམ་བཤད་ཀྱི་ནང་དོན་ག་རེ་ག་རེ་རེད། ད་ང་ད་ལྟ་དེ་འདྲའི་གི་གཏམ་བཤད་སྐོར་སྐྱོད་ལས་རིམ་འདི་ད་ལོ་མང་པོ་ཅིག་ཐོག་ནས་འགྲོ་བསྡད་ཡོད་གཙོ་བོ་དམིགས་ཡུལ་འདི་བོད་དོན་དྲིལ་བསྒྲགས་བྱེད་ཡ་བྱེད་འདིའི་སྒང་ལ།

དངོས་ཡོད་ཀྱི་གནས་སྟངས་ངོ་སྤྲོད་བྱེད་ཡ་ད་ལྟ་བོད་ནང་དངོས་ཡོད་གནས་སྟངས་ག་འདྲ་རེད་འདུག་ཆབ་སྲིད་ཀྱི་ཐོག་ནས་བོད་པའི་གནད་གནད་དོན་འདི་ལྟ་ཅིག་ད་ལྟ་ཁག་པོ་ག་འདྲ་སུ་ཆགས་ཡོད་མེད་འདིའི་སྐོར་གནད་དོན་བྱས་ཨ་ནི་རྒྱལ་བ་རིན་པོ་ཆེ་གི་མཛད་འཕྲིན་བྱས་ཨ་ནི་འདི་ནས་ད་ང་རང་ཚོ་བོད་པའི་འཐབ་རྩོད་འདི་གི་མ་འོངས་པ་རེ་བ་ག་འདྲ་ཡོང་གི་འདུག་འདི་ཚོ་སོ་སོའི་གི་ད་རྩོམ་བྲིས་པ་སྙན་ངག་བྲིས་པ།

བཅུའི་ནང་ལ་རྒྱ་གར་གྱི་བསམ་བློའི་འགོ་ཁྲིད་ཆགས་འགྲོ་གི་ཡོད། ཁོང་ཚོ་རྒྱ་གར་གྱི་སྤྱི་ཚོགས་སྣེ་ཁྲིད་མཁན་ཆགས་འགྲོ་གི་ཡོད། བྱས་ཙང་ཁོང་ཚོས་ཁོང་ཚོའི་ནང་ལ་ང་ཚོས་ད་གནས་ཚུལ་འགྲེལ་བཤད་རྒྱབ་དྲི་བ་དྲིས་ལན་བྱས་ཡག་པོ་ཅིག་བཅུག་ཐུབ་ཡོད་ན་ཁོ་རང་བཞིན་གྱིས་མ་འོངས་པའི་རྒྱ་གར་གྱི་སྲིད་བྱུས་ཟིན་མཁན་ནང་ལ་རང་བཞིན་སླེབས་འགྲོ་གི་ཡོད་རེད། ང་ཚོ་ད་འདི་འདྲའི་དྲིལ་བསྒྲགས་བྱེད་མཁན་དཔེ་ཉུང་ཉུང་རེད། སྔོན་ཆད་ན་ད་བོད་པའི་སྤྱི་ཚོགས་ནང་ལོགས་སློབ་སྦྱོང་ཡོད་བསྡད་མཁན་བཤད་ཐུབ་མཁན། བྱེད་ཐུབ་མཁན་དཔེ་མང་པོ་ཡོད་རེད་དེ། ད་ལྟ་ཤེས་ཡོན་གྱི་ཐོག་ནས་ཨ་ནི་བོད་དོན་དྲིལ་བསྒྲགས་བྱེད་ཡ་དེ་དཔེ་ཉུང་ཉུང་རེད་དཔེ་ཉུང། གྲངས་ང་ཚིག་ཡིན་འདྲ་རེད། ཨ་ནི་ལྷག་པར་དུ་ད་ལྟ་བཙན་བྱོལ་སྤྱི་ཚོགས་ནང་ལོགས་ལ་ད་དམ་ཚིག་གིས་ཕྱི་ལ་དྲིལ་བསྒྲགས་བྱེད་ཡ་དང་གཏམ་བཤད་བྱེད་ཡ་དང། བོད་ཀྱི་གནས་ཚུལ་སྤེལ་ཡ་ད་ཕར་ཕྱིན་ནང་ལོགས་ལ་ཡ་ད་དུང། གཅིག་འགྲིག་མ་སོང་གཉིས་འགྲིག་མ་སོང་ལབ་ནས་ཤོག་ཁག་འགྲིག་ཡ་གྱི་ཆབ་སྲིད་འདི་འདྲའི་མང་པོ་ཅིག་བསྡད་འདུག་དོ། ད་ནི་སྔོན།

རྒྱ་ནག་ནང་ལོགས་ལ་དམར་ཤོག་རེད་དམངས་གཙོ་ཡོད་མ་རེད། ཡིན་ནའི་ཀེ་ར་ལ་གི་ག་དུས་ཡིན་ན་ཨ་རི་ལ་སྡང་པོ་བྱེད་ཡ་གཅིག་དང་ཀེ་ར་ལ་ཁུལ་ལ་ཡོད་པའི་གི་དམར་ཤོག་ལྟ་བ་འཁྱེར་བསྡད་མཁན་དེ་ཚོས་ཨ་རི་ལ་སྡང་པོ་དང་རྒྱ་ནག་ལ་སེམས་ཐག་ཉེ་བོ་བྱེད་རེད་བྱས་ཙང་ཁོ་ཚོ་ལ་ཡ་ཨ་ནི་རྒྱ་ནག་ནང་ལ་ཡ་ད་ལྟ་དམངས་གཙོ་ཡོད་མ་རེད་འགྲོ་བ་མིའི་ཐོབ་ཐང་ཡོད་མ་རེད་ཕ་གིའི་ཆོས་དང་རིག་གཞུང་ལ་ཡ་རྡོག་རོལ་བཏང་གི་ཡོད་རེད་ཨ་ནི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་བཏང་གི་ཡོད་རེད་བྱེད་བྱེད་གནས་ཚུལ་འགྲེལ་བཤད་རྒྱབ་རྒྱུ་དཔེ་ཁག་པོ་ཡོད་རེད་ཁོ་རང་ཚོ་རང་གི། རྒྱ་ནག་སྐོར་ལ་ཞུ་གཅིག་སློབ་སྦྱོང་བྱེད་པའི་གི་དོ་སྣང་བྱེད་པའི་གི་དུས་ཐོག་ནས་ཐབས་ཤེས་ཐོག་གནས་ཚུལ་འགྲེལ་བཤད་དེ་རྒྱག་དགོས། བྱས་ཙང་དེ་འདྲའི་རྒྱ་གར་ཀེ་ར་ལ་ཁུལ་ལ་ཁུལ་གི་མཐོ་རིམ་སློབ་གྲྭ་གཙུག་ལག་སློབ་གཉེར་ཁང་ལ་ཡང་བོད་ཀྱི་གནས་ཚུལ་འགྲེལ་བཤད་རྒྱག་པའི་སྐབས་ལ་རྒྱ་ནག་སྐོར་ལ་ཡང་གཅིག་གནས་ཚུལ་འགྲེལ་བཤད་རྒྱག་པ་ན་རང་འདི་ལས་ལྷག་ཅིག་སུས་ཤེས་འོང། བྱས་ཙང་འདི་ཐོག་ནས་ང་ཚོ་རྩོད་པ་མང་པོ་ཅིག་ཐུག་དེ་རང་བཞིན་གི་ཡོང་བསྡད་གི་འདུག་དེ་ནས་དེ་རྩོད་པ་ཐུག་པས་དེ་ཡག་པོ་འདུག་དེའི་གི་ཐོག་ནས་ཨ་ནི་གཞི་ནས་ད་རྒྱ་ནག་གི་དངོས་ཡོད་གནས་སྟངས་དེ།

མཱི་སོར་སྦེལ་ཀོབ་བོད་མིའི་གཞིས་ཆགས་ཁུལ་ཀེ་ར་ལའི་གྲོང་ཁྱེར་ཁྲིར་བཱན་ཀྲམ་ཀོ་ཆི་ཀོ་ཙི་ཀོ་ཏྲ་བཅས་ནང་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་གཉིས་པའི་ཚེས་དྲུག་བར་ས་གནས་ཁག་བཅུ་གསུམ་ནང་ཉིན་གྲངས་དྲུག་ཅུ་རེ་བདུན་གྱི་ལས་འགུལ་སྤེལ་ཡོད་པ་རེད་དེ་དང་ཆབས་ཅིག་བོད་དོན་འཐབ་རྩོད་དང་འབྲེལ་བའི་དཔེ་དེབ་དེང་རབས་བོད་ཀྱི་སྙན་རྩོམ་ཕྱོགས་བསྒྲིགས་དང་སྐོར་ར་འགྲོ་ས་མེད་པ་ཞེས་པ་སོགས་འགྲེམས་ཚོང་གནང་ཐུབ་ཡོད་པ་མ་ཟད་དཔེ་དེབ་དེ་དག་ཁག་ཅིག་མཐོ་སློབ་ཁག་དེ་དག་གི་སློབ་ཚན་དུ་ཡང་བཞག་ཡོད་པར་འདུག་ཀེ་ར་ལ་མངའ་སྡེའི་ནང་གི་ལས་འགུལ་མཇུག་གྲུབ་རྗེས་ལོ་གསར་རྗེས་སུ་སྦེང་ལོར་དང་ཨུ་རི་ས་དང་བྷན་དྷ་ར་མན་སྤར་བཅས་བོད་མིའི་གཞིས་ཆགས་ཁག་ནང་གི་བོད་པའི་སློབ་ཕྲུག་ཚོར་དབྱིན་ཇིའི་སྐད་ཡིག་གི་ཐོག་ནས་རྩོམ་ཡིག་འབྲི་སྟངས་ཀྱི་ཟབ་སྦྱོང་ཞིག་སྤྲོད་རྒྱུ་དང་དེ་ནས་ཀ་རྡོར་སྒང་གསུམ་དང་འབོམ་སྦེ་གྲོང་ཁྱེར། ཅན་ཌི་གྷར་བཅས་ནང་རིམ་པས་སྐོར་སྐྱོད་ཀྱི་ལས་འགུལ་སྤེལ་ཏེ་ཕྱི་ཟླ་གསུམ་པའི་ཟླ་མཇུག་ཏུ་བཞུགས་སྒར་རྡ་རམ་ས་ལར་ཕྱིར་ལོག་གནང་གི་ཡོད་པ་རེད་འདུག་རྒྱ་གར་ལྷོ་ཕྱོགས་ནས་ཨ་རི་རླུང་འཕྲིན་ཁང་གི་གསར་འགོད་པ་རྒྱལ་མཚན་ཆོས་གྲགས་ཡིན།